གཙོ་བོ་གནས་ཚུལ་འདིའི་ཐོག་ལ་འབྱུང་རྐྱེན་ལ་སོགས་པའི་ཐོག་ལ་བཀའ་མོལ་ཞུ་ཡ་ཡིན། བྱས་ཙང་ཧ་མ་སི་ཀྱིས་ཨིསི་རལ་ཐོག་ལ་ད་བར་བྱུང་མྱོང་མེད་པའི་ས་མཚོ་གནམ་གསུམ་གི་ཐོག་ནས་གཏོར་རྒོལ་བཏང་པའི་རྗེས་ལ་ད་ཆ་ཨིསི་རལ་ནས་པཱ་ལིས་ཀྲན་གྱི་ཧ་མ་སི་ཡིས་སྟངས་འཛིན་བྱས་པའི་གྷ་ཛ་ལུང་གཞུང་ནང་ལ་རྒོལ་རྡུང་གཏོང་འགོ་ཚུགས་ཏེ། འཆི་སྐྱོན་ཤུགས་ཆེ་བྱུང་བཞིན་པ་རེད། བྱས་ཙང་དང་པོ་དེར་ཐོག་མ་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ཡ་ད་ཧ་མ་སི་ཞེས་པའི་སྒྲིག་འཛུགས་དེ་ངོ་སྤྲོད་གནང་རོགས་གནང།
ལགས་སོ

རྒྱ་གར་གྱིས་རྒྱབ་སྐྱོར་བསྩལ་གནང་གི་ཡོད་རེད་དེ་དུས་ཕྱོགས་ལྷུང་མེད་པའི་རྒྱལ་ཁབ་དེ་ཚོའི་ཐོག་ནས་ད་པ་ལི་སི་ཐན་གྱི་གནད་དོན་ལ་ཡང་རྒྱབ་སྐྱོར་གནང་དགོས་ཀྱི་འདུག་ཟེར་ནས་རྒྱབ་སྐྱོར་བསྩལ་ག་འདུག་ཕེབས་ཀྱི་ཡོད་རེད་རྒྱ་གར་ནང་ལ་དམངས་གཙོའི་གྱི་རྒྱལ་ཁབ་བྱེད་དུས་ཁ་ཆེ་མང་མོས་ཀྱི་འོས་ཤོག་ལ་ཡང་ཐོབ་ཅིག་གི་རྒྱབ་སྐྱོར་ཞིག་རག་དགོས་དུས་གཞུང་འཛིན་སྲིད་དོན་ཚོགས་པ་ཚོས་ཀྱི་པ་ལི་སི་ཐན་གྱི་རྩ་དོན་ལ་ཡང་རྒྱབ་སྐྱོར་ཤུགས་ཆེན་པོ་གནང་གི་ཡོད་རེད་བྱས་ཙང་དེའི་ངོ་བོ་གཅིག་ཆགས་བསྡད་ཡོད་རེད་ད་ག་རང་བྱས་ནི་ད་ལྟ་ཨ་ར་ཧྥ་ཏི་དགོང་ལོ་བགྲེས་པོ་འདྲ་ཆགས་ག་ལི་གང་འཚམ་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལོགས་ནས་ད་གང་ལྟར་ཞི་འགྲིག་ཅིག་བྱས་ན་མ་གཏོགས་ཁྱོན་ཡོང་ས་མ་རེད་བྱས་ནས་དགོངས་བྱས་ནས་ཨ་ནེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོའི་གི་དུས་དེའི་བར་ལ་ཨོ་སི་ལོའི་གི་ཆིངས་དེ་ཚོ་བཞག་ཡོད་རེད་ཨ་ནེ་ད་ལྟ་ཨི་ཟི་རལ་གི་སྲིད་བློན་ཡི་ཟག་རི་བིན་ཆགས་ཡོད་རེད་སྐབས་དེ་དུས་ཨ་ནེ་ཁོ་རང་གཉིས་ཀ་ལ་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གི་ཨ་ནེ་ཞི་བདེ་གི་གཟེངས་རྟགས་དེ་རག་ཡོད་རེད་ད་ནོ་བེལ་གི་དེ་འདྲ་བྱུང་བ་རེད། ད་འདིའི་རྗེས་ལ་ད་ལྟ་ཕྱོགས་གཏོགས་གཉིས་ཀ་ནང་ལོགས་ལ་དཔེར་ན་ཆ་བཞག་ན་ཨིས་ར་ཨེལ་ངོས་ནས་ཨ་ནི་པ་ལི་སི་ཐན་ཕྱོགས་ལ་ཡང་གུ་བཤངས་བྱས་ན་རྩ་བ་རང་འགྲིག་གི་མེད་ཟེར་བྱས་ནས་གསུང་མཁན་ཅིག་དང་ཨ་ནི་པ་ལི་སི་ཐན་ནང་ལོགས་ནས་ཨིས་ར་ཨེལ་གྱི་རྒྱལ་ཁབ་ཀྱི་ངོས་ལེན་རྩ་བ་རང་བྱེད་ཀྱི་མེད་ཟེར་བྱ་ཅིག་ད་བཙན་འཛུལ་རང་བྱེད་མཁན་ཅིག་མ་གཏོགས་རྒྱལ་ཁབ་ཚུལ་མཐུན་ཅན་པ་ངོས་ལེན་བྱེད་ཀྱི་མེད་ཟེར་ཤོག་ཁག་གཉིས་འདུག་སེ་ཡོང་བསྡད་ཡོད་རེད་ད་ཨིས་ར་ཨེལ་ད་ལྟ་ཨ་ར་ཧྥ་ཏི་གིས་འགོ་ཁྲིད་པའི་གིས་ད་ནི་པ་ལི་སི་ཐན།

འཆམ་མཁན་གྱི་འདི་ཡིས་ད་ལྟ་ཧ་མཱས་ཀྱི་སྒྲིག་འཛུགས་དེ་ཆགས་བསྡད་ཡོད་རེད། ལགས་ལགས་སོ། ད་དེ་ནས་ད་ཨིས་རལ་གྱི་རྒྱལ་ཁབ་ཀྱི་ད་དགྲ་བོར་ངོས་འཛིན་བྱེད་ས་པཱ་ལི་སི་ཐན་རེད། ད་ནི་ཞིག་ཨི་རན་རེད། ལེ་པཱ་ནན་བཅས་ལ་ཡང་ད་གདོང་ལེན་ཤུགས་ཆེ་བྱེད་དགོས་མཁན་ཞིག་ཆགས་ཡོད་པ་བརྟེན་ཨ་ནི་དགྲ་བོའི་ཕྱོགས་ནས་ཚུར་རྒོལ་འགོག་ཐབས་སླད་ཉེན་ཚབས་སྔ་ས་ནས་ཚོར་ཐུབ་མཁན་གྱི་རྒྱལ་ཁབ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་རེད། ཡིན་ནའི་ད་རེས་ཧ་མ་སི་ཕྱོགས་ནས་དེ་ལྟ་བུའི་རྣོ་ངར་ཆེ་བའི་རྒོལ་རྡུང་དེ་ཚོར་མ་ཐུབ་པའི་ཐད་ལ་དབྱེ་ཞིབ་པ་ཚོས་ངོས་འཛིན་ག་འདྲ་བྱེད་ཀྱི་འདུག་བས། ལགས་རེད་ཀུན་བཟང་སྒྲོལ་མ་ལགས་ལྟ་དུས་ཚང་མས་ཀྱི་ཅིག་ཧང་སང་སང་དང། ཡ་མཚན་པོ་ཞེ་དྲག་བྱེད་ས་ཅིག་རྩ་དོན་ཆགས་བསྡད་ཡོད་རེད། ཁྱེད་རང་གི་གསུང་ཡ་ནང་བཞིན། ཨིསི་རཱཨེལ་དང་ཨ་ནི་དམིགས་བསལ་གྱིས་ཨིསི་རཱཨེལ་གྱི་གསང་བའི་སྒྲིག་འཛུགས་མོ་སཱད་འདི་འཛམ་གླིང་ནང་ལོགས་ལ་ཡང་ད་གཅིག་སོ་སོའི་གི་དགྲ་གི་ནང་ལོགས་ནས་ལས་འགུལ་མ་སྤེལ་གོང་ནས་ཚོར་གྱི་ཡོད་པ་ཚོར་སྣང་འདི་ཤུགས་ཆེན་པོ་ཞིག་གྲགས་ཡོད་རེད་དམིགས་བསལ་གྱིས་ད་ལྟ་རྒྱ་གར་བཅས་པ་དྲག་སྤྱོད་གྱི་སྒྲིག་འཛུགས་ལ་ཡང་དཀའ་ངལ་གདོང་ལེན་བྱེད་དགོས་ཡག་གི་དཀའ་ངལ་ཡོད་ཀྱོག་རྒྱལ་ཁབ་དེ་ཚོ་གིས་ཅིག་གི་སློབ་སྦྱོང་བྱེད་ས་དང་སྦྱོང་བརྡར་བྱེད་སའི་གི་སྒྲིག་འཛུགས་ཟེར་ནས་རེད་ཁོང་ཚོའི་རྩ་ནས་སྦྱང་གི་ཡོད་རེད་བྱས་ཙང་དེ་འདྲའི་གྱི་ཐོག་ནས།

ཉུང་མཐའ་ལས་ལོག་གོ་ཡོད་ཀྱི་རེད། བྱས་ཙང་དེ་འདྲའི་གྱི་ནང་ལོགས་ལ་ད་འཐུས་ཤོར་དེ་ག་བ་ཆེན་པོ་རེད་ཅེས་བཤད་ཀྱི་ཡོད་རེད། ཨན་དེ་ཙམ་མ་ཡིན་པ། ཅིག་གི་ཨི་ས་རལ་གྱི་མཐུན་གྲོགས་གལ་ཆེ་ཤོས་ཅིག་ཨ་མི་རི་ཀ་ཆགས་བསྡད་ཡོད་རེད། ཨན་ད་རིང། འཐུས་ཤོར་དེ་ཆེན་པོ་ཡིན་ན། ཨ་མི་རི་ཀའི་གྱི་གསང་བའི་ལས་ཁུངས་དང་དེ་ཚོའི་སྒྲིག་འཛུགས་ཐོག་ནས་གནས་ཚུལ་དེ་མ་ཚོར་ཡ་ལ་ཡ་འཐུས་ཤོར་ཆེན་པ་ལ་ག་ལི་ག་ལི་ཏན་ཏན་ངོས་འཛིན་ཡོང་གི་རེད་བསམ་གྱི་འདུག་ད་གཞོགས་གཅིག་ལ་ཡ་ད་འཐུས་ཤོར་ག་འདྲས་ཆེན་པོ་རེད་ཅེས་ཀྱི་བཀའ་མོལ་དེ་བཞག་གི་ཡོད་རེད་གཞོགས་གཞན་དག་ཅིག་ལ་ལྟ་ཕྱོགས་གཞན་དག་ཞིག་ནས་བལྟས་པ་ཡིན་ན་ཧ་མ་སི་ཀི་ཡི་དྲག་སྤྱོད་སྒྲིག་འཛུགས་ཀྱི་ཐོག་ནས་ཨན་ལས་འགུལ་དེ་ལྟ་བུ་ཞིག་ག་འདྲེས་སྤེལ་ཐུབ་པ་རེད་ཟེར་ལབ་ཡག་གི་ད་ཁོ་ཚོའི་སྤྱང་གྲུང་ཟེར་ནའང་རེད་འདི་ག་འདྲེས་ཐུབ་པ་རེད་ཟེར་ལབ་ཡག་གི་དྲི་བ་འདི་རང་བཞིན་གྱིས་སླེབས་ཀྱི་རེད་བྱས་ཙང་འདི་བྱེད་དུས་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་ག་རེ་གསུང་གི་ཡོད་རེད་ཟེར་ན་ཨ་ནི་ཨིསི་རཱཨེལ་གྱིས་གནད་དོན་རྟོག་ཞིབ་ཀྱི་ཆེད་དུ་འཕྲུལ་ཆས་ཞེ་དྲག་བེད་སྤྱོད་བཏང་གི་ཡོད་རེད་འཕྲུལ་ཆས་བེད་སྤྱོད་བཏང་བྱས་ནས་ཨ་ནི་འཕྲུལ་ཆས་ཐོག་ནས་འདི་སོ་ལྟ་ཞེ་དྲག་བྱེད་ཀྱི་ཡོད་དུས་ཧ་མ་སི་སྒྲིག་འཛུགས་ཀྱི་ཐོག་ནས་ད་རེས་ལས་འགུལ་དེ་ཚོ་གྲ་སྒྲིག་བྱེད་ཡག་ལ་ཡ་འཕྲུལ་ཆས་ཁྱོན་ནས་བེད་སྤྱོད་མ་བཏང་བ་བྱས་ནས་མི་དང་མི་རང་བརྒྱུད་བྱས་ནས་གནའ་སྔ་མོའི་ལས་ཀ་བྱེད་ཡག་བྱེད་སྟངས་དེ་ག་རང་དང་ཨ་ནེ་ད་ལྟ་ག་ཛ་ལུང་གཤོང་གི་ནང་ལོགས་ལ་ཡ་ད་ཅིག་ག་དུས་ཡིན་ནའི་ཨིས་ར་ཨེལ་གྱི་ཕྱོགས་ལ་ཡ་ཁ་གཏད་བཅག་བྱས་འཛིང་དགོས་དུས་ཨ་ནེ་ཁོང་ཚོའི་གི་སྦུག་ལམ་ས་འོག་ལ་ཡ་དེ་འདྲ་མང་པོ་བྲུས་བཞག་ཡོད་རེད་ཨ་ནེ་དེ་ཚོ་བརྒྱུད་བྱས་ནས་ད་ལས་འགུལ་འདི་སྤེལ་ཐུབ་པ་དེ་འདྲ་བྱུང་ཡོད་རེད་ད་གང་ལྟར་འགྲེལ་བཤད་དེ་འདྲ་ཞིག་རྒྱག་གི་འདུག།
ལགས་ལེགས་སོ་ཨ་ནི་ད་ཧ་མཱས་ཀྱི་ད་ཨིས་ར་ཨེལ་ཐོག་ལ་ཡ་ཕར་རྒོལ།

ཨ་ནི་ལོ་མང་པོའི་རིང་ག་ལ་ཡ་པེ་ལི་སི་ཐན་གྱི་མང་ཚོགས་ད་ལྟ་དམིགས་བསལ་གྱིས West Bank Bank ནང་ལོགས་ལ་ཅི་གི་ད་ད་ལྟ་ནེ་ཐན་ཡ་ཧུ་གྱི་སྲིད་གཞུང་གི་ཐོག་ནས་དེའི་ནང་ལོགས་ལ་ཡ་ལྟ་བ་དྲག་པོ་ཞེ་པོ་ཅིག་བཟུང་ཨ་ནི་པེ་ལི་སི་ཐན་ལ་ཡ་གུ་བཤངས་རྩ་བ་རང་བྱེད་ཀྱི་མེད་ཨ་ནི་པེ་ལི་སི་ཐན་གྱི་ས་ཁུལ་ལ་ཡ་ཕར་ཕར་ཕར་ཅི་གི་གཞིས་ཆགས་ཡག་སོགས་ད་ཅིག་འཇུའུ་མི་རིགས་ཀྱི་ཨ་ནི་སྡོད་སྒར། གཞིས་ཆགས་བཙུགས་ཡ་ལ་སོགས་པ་དེ་ཚོ་གཞི་རྒྱ་ཆེན་པོ་ཞིག་སྤེལ་ཨ་ནི་པ་ལི་སི་ཐན་མི་མང་ལ་དཀའ་ངལ་ཆེན་པོ་ཞིག་འཕྲད་ཡོང་དུས་ཨ་ནི་དེ་ཚོ་ལ་ཡ་མ་བཟོད་པའི་ཐོག་ནས་གདོང་ལེན་བྱས་པ་ཡིན་ཟེར་བཞིན་ཅིག་བཤད་ཀྱི་ཡོད་རེད་གཅིག་ད་ལྟ་ཁོ་རང་ཚོའི་གི་ཁ་ཆེ་ཚོའི་གི་རྩ་ཆེན་པོ་རྩི་ཡ་གི་ལྷ་ཁང་ཅིག་དང་ཨ་ནི་ད་ལྟ་འཇུའུ་གི་རྩ་ཆེན་པོ་རྩི་ཡ་གི་ལྷ་ཁང་དེ་ལ་ད་ཅིག་སྟངས་འཛིན་དེ་འཇུའུ་གི་མི་རིགས་ཀྱི་ཐོག་ནས་དེའི་ནང་ལོགས་ལ་ད་ཅིག།

བྱས་ཙང་བྱེད་དུས་ཨ་མི་རི་ཀའི་གི་ད་ཅིག་འབད་བརྩོན་ཞིག་ཐོག་ནས་ཐབས་ཇུས་ཅིག་ཐོག་ནས་ཨན་ཨི་སི་རལ་དེ་ཁ་ཆེ་རྒྱལ་ཁབ་ཡོངས་རྫོགས་ཀྱིས་ག་ལི་ག་ལི་ངོས་འཛིན་ཐུབ་ཡག་ཅིག་དང་ཨན་ཚང་མ་ཞི་མཐུན་མཉམ་གནས་ཡོང་ཡག་གི་ཐབས་ཤེས་ཤིག་ད་རྒྱུན་རིང་པོ་ནས་གནང་གི་ཡོད་རེད་བྱས་ཙང་དེའི་གི་ཁྲོད་ལ་ད་རེས་སྲིད་འཛིན་བྷའི་ཏིན་སྲིད་གཞུང་གི་ཐོག་ནས་ག་རེ་གནང་གནང་ཡོད་རེད་ཟེར་ན་སའུ་ཏི་ཨ་རེ་པི་ཡའི་གི། རྒྱལ་ཁབ་དེ་དང་ཨིསི་རཱཨེལ་གྱི་རྒྱལ་ཁབ་དེ་གཉིས་ལུགས་མཐུན་གྱི་ཐོག་ནས་ད་ཅིག་རྒྱལ་ཁབ་ཀྱི་འབྲེལ་ལམ་ཡག་པོ་ཞིག་བཙུགས་ཐུབ་ཡག་གི་འབད་བརྩོན་ཞིག་གནང་ཡོད་རེད། བྱས་ཙང་འབད་བརྩོན་དེ་གལ་གང་འཚམ་ཞིག་ལམ་ལྷོང་འགྲོ་གི་ཡོད་དུས་དེའི་ནང་ཕྱིན་པ་ཡིན་ན། དེའི་ནང་ལ་ཡ་གྱོང་རག་ཡ་དང་དོ་ཕོག་ཐེབས་ཡ་དེ་པ་ལེ་སི་ཐན་གྱི་མི་མང་ད་ལྟ་པ་ལེ་སི་ཐན་གྱི་སྒྲིག་འཛུགས་དང། ཧ་མ་སི་གི་སྒྲིག་འཛུགས་ལ་སོགས་པ་དེ་ཚོ་གལ་གང་འཚམ་ཞིག་དགའ་ཆེན་གཙོས་ནས་འབུར་ས་མེད་འཁྱོག་ཅིག་དང་དཀའ་ངལ་ཅི་འཕྲད་ཀྱི་རེད་བསམ་ཨན་ད་རིང་འདི་ལམ་ལྷོང་མ་བཏང་ཡག་ཆེད་དུ་གཏོར་རྒོལ་བཏང་བ་རེད་ད་དཔེར་ན་ཆ་བཞག་པ་ཡིན་ན་སའུ་ཏི་ཨ་རི་བྷི་ཡའི་རྒྱལ་ཁབ་ཀྱི་ཐོག་ནས་ཡིན་པ་ཡིན་ནས་ད་ཆ་ཅི་གི་རྒྱབ་རྩ་ར་བོ་ཞིག་དོན་དགོས་ཀྱི་ཡོད་ན་ཕལ་ཆེར་ཨི་སི་རལ་དང་ཨ་མི་རི་ཀའི་ཕྱོགས་ཐོག་ལ་འབྲེལ་ལམ་ཡར་རྒྱས་བཏང་ཡག་དང་དེ་འདྲའི་ཐོག་ལ་ལམ་སང་ཐོན་ཆོག་ཆོག་གན་ཡོད་མ་རེད་རང་གི་རྒྱལ་ཁབ་ནང་ལོགས་ལ་ཡང་ད་ཅིག་ཁ་ཆེའི་ཆོས་ལུགས་ཀྱི་ལྟ་བ་ཤུགས་ཆེན་པོ་བཟུང་བའི་མང་ཚོགས་བཅས་པའི་སེམས་ཀྱི་ཅིག་གི་གདུང་སེམས་མཉམ་སྐྱེད་འདི་ཨ་ནི་རང་བཞིན་གྱི་པཱ་ལེ་སི་ཐན་མི་མང་ཕྱོགས་ལ་ཡོད་དུས་དཀའ་ངལ་ཅིག་ཆགས་ཀྱི་ཡོད་རེད་ཞེས་འགྲེལ་བཤད་རྒྱབ་ལྗོངས་གཅིག་འདི་རེད་ཞེས་འདུག་འགྲེལ་བཤད་གནང་གི་འདུག་ཨང།
ལོ་ལོ་སེ། དེ་ནས་འདི་གཅིག་བཀའ་འདྲི་ཞུ་འདོད་བྱུང། ད་ཆ་ཨི་སི་རལ་དང་པཱ་ལེ་སི་ཐན་གྱི་གནས་སྟངས་དེ་ག་འདྲ་ཞིག་ཏུ་གྱུར་སྲིད་པར་ངོས་འཛིན་བྱེད་ཀྱི་ཡོད་དམ། དེ་བཞིན་རྒྱལ་སྤྱི་དང་མངའ་ཁུལ་གྱི་ཆབ་སྲིད་ནང་ལ་ཡང་ད་སུས་ལག་པ་ཡོད་པའམ་ཡང་ན་སུས་ཁེ་ཕན་ལེན་སྲིད་པར་ངོས་འཛིན་བྱེད་ཀྱི་འདུག་ཨེ།
ལགས་རེད། ཀུན་བཟང་ལགས་ད་ལྟ། ད་གནས་སྟངས་འདི་ག་རེ་འགྱུར་སྲིད་ཀྱི་རེད་ག་རེ་ཆགས་སྲིད་ཀྱི་རེད་བྱས་ནས་བྱེད་དུས་ད་འདི་ང་འདི་ནང་ལོགས་ལ་ཡ་ད་རླུང་འཕྲིན་གྱི་སྒྲ་འཇུག་ཁང་ནང་མ་ཡོང་བར་ང་རང་ཚོའི་ལས་རོགས་ཁོ་རང་གཉིས་ཀས་ད་དམག་ཆེན་གསུམ་པ་ལངས་ཡག་གི་ཉེན་ཁ་ཡོང་མི་སྲིད་པ་རེད་མི་འདུག་ཟེར་འདུག་གསུང་གི་འདུག་བྱས་ཙང་དེ་ཚོ་བཀའ་མོལ་འདི་ཚོ་ལ་ཡ་གཞི་རྩ་མེད་པ་གན་མ་རེད་ད་ཡིན་པ་ཡིན་ནས་ད་ལྟའི་ཆ་ལ་གནས་སྟངས་ག་རེ་ཆགས་ཀྱི་རེད་བྱས་ནས་ག་རེ་ཆགས་སྲིད་ཀྱི་རེད་བྱས་ཏེ་ཚོར་སྣང་ཆེ་ཤོས་དེ་ཨི་སི་རལ་རྒྱལ་ཁབ་རང་ལ་ཡོད་ས་རེད། ག་རེ་ཡོད་རེད་ཟེར་ན། ད་ལྟ་གྷ་ཛ་ལུང་གཤོང་གི་ཐོག་ནས་ཅིག་གཏོར་རྒོལ་བྱེད་སྟངས་ནི་ཡག། ཡར་འཛུལ་བྱས་ནས་དྲག་རྒོལ་བྱེད་ཀྱི་ཡོད་རེད། ཨ་ནི་ཨིས་ར་ཨེལ་གྱི་རྒྱལ་ཁབ་དེའི་ཕྱོགས་མཐའ་ཡོངས་རྫོགས་ནས་ད་ཁ་ཆེའི་རྒྱལ་ཁབ་མང་པོ་ཅིག་གི་དཀྱིལ་ལ་ཡག་ཏུ་ཆ་འཇོག་བྱེད་དུས་རང་བཞིན་གྱིས་ད་ཅིག་ཕྱོགས་ག་ས་ག་ནས་ཡང་དགྲ་རྒྱབ་བྱེད་ནས་ཡོང་པ་ཡིན་ན་དཀའ་ངལ་གདོང་ལེན་བྱེད་དགོས་ཆགས་ཀྱི་རེད་བསམ་ཡག་གི་ཨ་ནི་ཅིག་ཚོར་སྣང་ཤུགས་ཆེན་པོ་ཅིག་བར་གནས་དགོས་ཀྱི་ཆགས་བསྡད་ཤག་དཔེར་ན་ཆ་བཞག་ཡིན་ན་ཟུར་ཕྱོགས་ནས་ད་ལྟ་ལེ་བྷི་ནན་གྱི་ད་ཨི་རན་གྱིས་རྒྱབ་སྐྱོར་བྱས་པའི་གི་ལེ་བྷི་ནན་གྱི་སྒྲིག་འཛུགས་ཁག་ཅིག་གིས་ཨན་ད་ལྟ་ཨིས་ར་ཨེལ་ཕྱོགས་ལ་ཡ་ད་ཧ་མ་སི་ཁོང་ཚོ་ལ་ཡ་རྒྱབ་སྐྱོར་བྱས་པའི་རྣམ་པ་ཐོག་ལ་མེ་ཤུགས་འཕུར་མདའ་རྒྱབ་ཡ་ད་ཨན་དེ་ལ་གདོང་ལེན་བྱེད་དགོས་པ་འདི་འདྲས་ཆགས་བསྡད་ཤག་ཆགས་བསྡད་ཡོད་རེད་ཨ་ནི་གཞན་དག་ལ་ཡ་ད་ལྟ་དཔེར་ན་ཆ་བཞག་ན་ང་ཚོས་གྷ་ཛ་ལུང་གཤོང་གི་ནང་ལོགས་གི་དཀའ་ངལ་ཤེས་ཀྱི་ཡོད་རེད་ཨན་ད་ལྟ་པེ་ལི་སི་ཐན་གྱི་མི་འབོར་ཆེ་བ་དང་ཨན་མང་ཚོགས་ཆེ་བ་དེ་ད་ལྟ་ཝེ་སི་བྷེང་གི་མངའ་ཁུལ་ན་ཡོད་རེད།

ཨ་ནི་མོ་སི་ཀོའི་ནང་ལོགས་ལ་ཡ་ཕྱི་སྲིད་ཨུ་རུ་སུའི་ཕྱི་སྲིད་བློན་ཆེན་གྱིས་ཐུག་འཕྲད་བྱས་ཡོད་རེད་སྣེ་ལེན་བྱས་ཡོད་རེད་ཐུག་འཕྲད་བྱས་ཡོད་རེད་ཟེར་བྱས་ནས་གཅིག་བཤད་ཀྱི་ཡོད་རེད་ད་ཡིན་ནས་ག་རེ་བྱས་ནས་བྱེད་དགོས་ཀྱི་རེད་ཟེར་བྱས་ཁོ་ཚོས་གཞི་རྩ་དེ་ལ་ཡ་ག་རེ་ག་རེ་བཤད་ཀྱི་ཡོད་རེད་ཟེར་ན། པུ་ཏིན་ལ་ཡ་ད་ལྟ་ཡུ་ཀེ་རེན་ནང་གི་དམག་འཐབ་ལ་སོགས་པ་དེ་འདྲས་ཀྱི་དཀའ་ངལ་གྱི་ཁྲོད་ལ།

ཨ་ནི་ཨིསི་རཱཨེལ་ལ་ཡ། ཁ་གཏད་བཅག་བསྡད་པའི་རྙོག་དྲ་དང་དེ་ཚོའི་ཁྲོད་ལ་ག་དུས་ཡིན་ནའི་མང་ཚོགས་ཀྱི་གདུང་སེམས་མཉམ་སྐྱེད་དང་ཚོར་སྣང་དེ། པཱ་ལེ་སི་ཐན་ཕྱོགས་ལ་སླེབས་དུས་རྙོག་དྲ་འདི་རང་བཞིན་གྱིས་མེད་པ་ཅིག་བཟོ་ཡག་གི་ཐབས་ཤེས་ཅིག་དང། ཨ་ནི་ཡང་ཁོ་ཚོས་གཞན་དག་ཅིག་འགྲེལ་བཤད་ཅིག་ག་རེ་རྒྱག་གི་ཡོད་རེད་ཟེར་ན། ད་ལྟ་ཨི་རན་གྱི་ད་དགྲ་བོ་དེ་ཨ་ནི་ཨིསི་རཱཨེལ་བྱས། ཨ་ནི་སཱའུ་ཏི་ཨ་རེ་བྷི་ཡའི་རྒྱལ་ཁབ་དེ་ཁ་ཆེ་རྒྱལ་ཁབ་དེ་བྱས། ཨ་ནི་ཨ་མི་རི་ཀ་བྱས།

འགྲོ། གཅིག་གནང་ས་དེ་ཤུགས་ཆེ་ཤོས་དེ་ཕོན་ཆེ་ཤོས་དེ་ད་ལྟ་ཨི་ཟི་རལ་ཆགས་བསྡད་ཡོད་རེད། ད་ལྟའི་ཆ་བཞག་ཡིན་ནའི་དཔེར་ན་ཨ་མི་རི་ཀའི་ཨ་མི་རི་ཀའི་སྲིད་འཛིན་དང་ཨི་ཟི་རལ་གྱི་སྲིད་བློན་རྣམ་གཉིས་ཀྱི་བར་ལ་ཡ་ཐེངས་མ་གཉིས་ཞལ་པར་ཐོག་ལ་ཐད་ཀར་བཀའ་མོལ་གནང་ཞག་ཨ་ནི་ཨ་མི་རི་ཀའི་གི་གོ་མཚོན་དུ་སྤྱད་པ་ཨི་ཟི་རལ་ལ་ཡ་ད་ལྟ་འགོ་བཙུགས་ཞག་བྱས་ཙང་གནད་དོན་གང་ཅིའི་ཐད་ནས་ད་གཅིག་རྒྱབ་སྐྱོར་དེ་གི་རྣམ་པ་དེ་ཤུགས་ཆེན་པོ་རེད་འདིའི་ནང་ནས་སྲིད་དོན་ཚོགས་པ་གཉིས་ཀའི་ནང་ལོགས་ལ་རྒྱབ་སྐྱོར་དེ་དཔེ་ཤུགས་ཆེན་པོ་རེད།